ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་གཉིས་དང་ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉེར་གཅིག་རེས་གཟའ་ལྷག་པ་རེད། ང་རྡོ་རྗེ་འཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ། རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་དུ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་སླར་ཡང་རྒྱ་ནག་གཞུང་གི་ལས་བྱེད་དང་ཉེན་རྟོག་པ་འབྱོར་སྐབས་དགེ་འདུན་པ་དང་ས་གནས་བོད་མི་ཚོས་ལས་གཞི་དེ་མཚམས་འཇོག་ཡོང་རྒྱུར་ཞུ་སྐུལ་བྱས་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་གནད་དོན་དབྱེ་ཞིབ་པས་རྒྱ་ནག་གི་པཎ་ཆེན་རྒྱལ་མཚན་ནོར་བུ་ལ་དུས་ནམ་ཡང་པཎ་ཆེན་རིན་པོ་ཆེ་ལ་མངའ་བའི་དབང་ཐང་དེ་ཐོབ་མི་སྲིད་ཅེས་དཔྱད་བརྗོད་སྤེལ་བ་སོགས་ཀྱི་གནས་ཚུལ་ཞིག་ཡོད། མཇུག་ཏུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་ལྷ་འགྲིམ་གྱི་མིང་ཐོག་ནས་རང་སྲོག་དོར་བའི་ཆོས་འཕེལ་ཞེས་པ་དེ་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ། ང་རྡོ་རྗེ་འཚོ་ཡིན། ཐོག་མར་གསར་འགྱུར་ཞིབ་རྒྱས། བོད་ཀྱི་ཤར་ཕྱོགས་ཁམས་སྡེ་དགེ་རྫོང་གི་དབོན་པོ་སྟོད་ཁུལ་དུ་རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་བཙན་ཤེད་ཐོག་ས་གནས་ཀྱི་གྲོང་སྡེ་དང་དགོན་པ་དག་གནས་སྤོར་བྱ་དགོས་པའི་བཙན་བཀའ་བཏང་བར་མང་ཚོགས་ཀྱིས་གཟའ་འཁོར་སྔོན་མར་ངོ་རྒོལ་བྱས་ཡོད་ཀྱང་སླར་ཡང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གཞུང་འབྲེལ་གྱི་ལས་བྱེད་དབོན་ཐོག་གྲོང་ཚོའི་ཡེ་ན་དགོན་དུ་འབྱོར་སྐབས་དགེ་འདུན་པ་དང་ས་གནས་མང་ཚོགས་ཀྱིས་ལས་གཞི་མཚམས་འཇོག་ཡོང་རྒྱུར་ཞུ་སྐུལ་བྱས་པའི་གནས་ཚུལ་བྱུང་འདུག་འདི་ག་རླུང་འཕྲིན་ཁང་ལ་བོད་ནས་འབྱོར་བའི་བརྙན་པར་ལ་གཞིགས་ན་གཞུང་ཕྱོགས་ཀྱི་ལས་བྱེད་དགོན་པར་འབྱོར་བའི་སྐབས་དགེ་འདུན་པ་ཞིག་གིས་སྔོན་ལ་ལག་པ་གཉིས་ཀྱི་མཐེབ་མོ་ཡར་བསྟན་ཞིང་པུས་མོ་ས་ལ་བཙུགས་ཏེ་ཞུ་སྐུལ་བྱས་པའི་སྐབས་ཉེ་འཁོར་དུ་ཡོད་པའི་དགེ་འདུན་པ་དང་ས་གནས་མང་ཚོགས་ཀྱིས་གཅིག་རྗེས་གཉིས་མཐུད་ངང་གཞུང་གི་ལས་བྱེད་པའི་མདུན་དུ། པུས་མོ་ས་ལ་བཙུགས་ཏེ་ངུ་སྐད་དང་བཅས་ལས་མཚམས་དེ་མཚམས་འཇོག་ཡོང་བའི་རེ་སྐུལ་བྱེད་བཞིན་པ་གསལ་བོར་མཐོང་ཐུབ། གནས་ཚུལ་འདིའི་ཐད་རྒྱུས་མངའ་ཆེན་པོ་ཡོད་མཁན་བཙན་བྱོལ་ནང་ཡོད་པ་མིང་བཤད་འདོད་མེད་པའི་མི་ཞིག་གིས། གནས་ཚུལ་འདི་ནི་ཆུ་མཛོད་ཀྱི་ལས་གཞི་ཆེན་པོ་དེ་སྤེལ་ཡུལ་ས་ཁུལ་དེར་ཆགས་པའི་དབོན་ཐོག་གྲོང་ཚོའི་ཡེ་ན་དགོན་དུ་ཡིན་པ་བརྗོད་བྱུང་ལ་མི་འདིས་མུ་མཐུད་འགྲེལ་བརྗོད་བྱས་པར་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ཉིན་གཞུང་ཕྱོགས་ཀྱི་འབྲེལ་ཡོད་མི་སྣ་དང་ཉེན་རྟོག་དམག་མི་ས་ཁུལ་དེར་འབྱོར་ནས་དགོན་པ་གཏོར་དགོས་པའི་སྐོར་གླེངས་ཡོད་ཀྱང། མི་དམངས་ཀྱིས་དགོན་པ་གཏོར་མི་རུང་བའི་ཞུ་སྐུལ་བྱས་ཀྱང་ཉན་འཇོག་མ་བྱས་པར་བརྟེན་གནས་ཚུལ་ཛ་དྲག་ཅན་ཞིག་ཏུ་འགྱུར་སྲིད་པ་རེད་ཅེས་བརྗོད་བྱུང། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཞིབ་ཕྲའི་གནས་ཚུལ་མུ་མཐུད་རྩད་གཅོད་བྱེད་བཞིན་ཡོད། རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་འབྲི་ཆུའི་ཐོག་ཆུ་མཛོད་བརྒྱབ་ནས་ཆུ་ཤུགས་གློག་འདོན་ཁང་གསར་རྒྱག་བྱ་རྒྱུའི་འཆར་གཞི་དེ་ནི་ལོ་མང་གོང་ནས་འཆར་གཞི་བཏང་བ་ཞིག་ཡིན་ཞིང་ད་ཆ་ལས་གཞི་དེ་དངོས་སུ་ལག་བསྟར་བྱེད་འགོ་བཙུགས་འདུག་ལ། སྡེ་དགེ་རྫོང་དབོན་པོ་སྟོད་ཕྱོགས་སུ་ཤང་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ས་གནས་གཞན་ལ་གནས་སྤོར་བྱ་དགོས་ཞེས་རྒྱ་ནག་ས་གནས་གཞུང་གིས་བཙན་བཀའ་བཏང་ཡོད་པའི་རྐྱེན་གྱིས་གཟའ་འཁོར་སྔོན་མ་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན

གཙོ་བོ་བསླབ་པ་གསུམ་ཉམས་ལེན་བྱས་པའི་སྒོ་ནས་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དགོས་པའི་བཀའ་སློབ་ཕེབས་འདུག་སྤྱིར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་འཆར་ཅན་བོད་ཟླ་དང་པོའི་ནང་དགེ་ཚུལ་དང་དགེ་སློང་གི་སྡོམ་པ་གནང་སྲོལ་ཡོད་པ་དང་དེ་ཡང་བོད་རིགས་ཙམ་མིན་པར་ཐའེ་ཝན་དང་ཀོ་རི་ཡ་ཕྱི་རྒྱལ་གྱི་མི་རིགས་ལ་ཡང་སྡོམ་པ་དེ་གཉིས་གནང་སྲོལ་ཡོད་པ་དང་ཟླ་འདིའི་ཕྱི་ཚེས་ཉེར་གཅིག་ཉིན་གྱི་སྔ་དྲོ་མུ་མཐུད་དེ་གོང་ས་མཆོག་གིས་ཕྱི་རྒྱལ་མི་རིགས་ཁག་ཅིག་ཚུད་པའི་སེ་ར་བྱེས་དང་སྨད། དེ་བཞིན་དགའ་ལྡན་ཤར་རྩེ་དང་བྱང་རྩེ་སོགས་ཀྱི་དགེ་འདུན་པ་དྲུག་བཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོགས་ཆོག་བསྩལ་གནང་རྒྱུ་ཡིན་པ་མ་ཟད་ཕྱི་ཚེས་ཉེར་གསུམ་བར་ཁྱོན་བསྡོམས་དགེ་འདུན་པ་ཉིས་བརྒྱ་ར་བཞི་བཅུ་ལྷག་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་གནང་གཏན་འཁེལ་འདུག། བོད་ནང་དུ་བོད་མི་ཚོ་གཞུང་གི་ལས་གནས་སྟེང་ཞུགས་རྒྱུར་གོང་ས་མཆོག་དང་ཁ་བྲལ་ལ་ངོ་རྒོལ་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་འདུག་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཆེད་དམིགས་ཀྱིས་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་ཚོང་གཉེར་ཁང་དུ་དངོས་ཟོག་སྐྱེལ་འདྲེན་གྱི་ས་མིག་དང་ལྷ་ས་དང་གཞིས་ཀ་རྩེ་སོགས་སུ་རིམས་ནད་སྔོན་འགོག་གི་ལས་མི་ལྷ་སའི་དམག་གི་སློབ་གྲྭའི་དགེ་རྒན་སོགས་ཀྱི་ལས་གནས་སྟེང་ལས་བྱེད་བསྡུ་རུབ་ཀྱི་བརྡ་ཐོ་བཏང་ཡོད་པའི་ནང་དུ་ལས་ཀ་དེ་དག་ལ་སྙན་ཞུ་ཕུལ་མཁན་ནི་བོད་མི་ཚོར་བཏོན་པའི་ཆ་རྐྱེན་གཙོ་བོ ྋགོང་ས་མཆོག་དང་ཁ་བྲལ་བར་ངོ་རྒོལ་བྱེད་མཁན་ཡིན་དགོས་པའི་ཆ་རྐྱེན་བཏོན་ཡོད་པ་དེ་ཡིན་འདུག། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་འོད་ལགས་ཀྱིས། བོད་མི་ཚོ་ལས་གནས་སྟེང་ཞུགས་རྒྱུ་དང་སློབ་གཉེར་སོགས་ལ་རྒྱ་ནག་གཞུང་གིས་གོང་ས་མཆོག་ལ་ངོ་རྒོལ་དགོས་སྐོར་བརྗོད་བཞིན་པ་དེ་ནི་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་དཔང་རྟགས་ཤིག་ཆགས་ཀྱི་ཡོད་སྐོར་བརྗོད་བྱུང། རྒྱ་ནག་གཞུང་འབྲེལ་གྱི་བརྡ་ཐོའི་ནང་རྒྱ་ནག་ཤར་ཕྱོགས་མཁའ་འགྲུལ་དངོས་ཟོག་སྐྱེལ་འདྲེན་གྱི་ལས་ཞུགས་བརྡ་ཐོ་དེ་དག་ཉིས་སྟོང་ཉེར་གསུམ་ལོར་སློབ་ཆེན་མཐར་ཕྱིན་རྗེས་ལས་མེད་དུ་ལྷག་ཡོད་པའི་བོད་རང་སྐྱོང་ལྗོངས་དང་ཡུ་གུར་རང་སྐྱོང་ལྗོངས་མཚོ་སྔོན་ཞིང་ཆེན་དང་སི་ཁྲོན། ཡུན་ནན། ཀན་སུའུ་ཞིང་ཆེན་སོགས་ཀྱི་བོད་མི་ཚོར་ཆེད་དམིགས་ཡིན་སྐོར་བརྗོད་ཡོད་པ་དང་དེ་མིན་ལས་གནས་གཞན་དག་ལ་བོད་རང་སྐྱོང་ལྗོངས་ནང་ཁུལ་གྱི་ཁྱིམ་ཐོ་ཡོད་མཁན་ཡིན་དགོས་སྐོར་བརྗོད་ཡོད་པ་དང་ལས་གནས་དེ་དག་ལ་ལས་ཞུགས་བྱེད་པར་ཆ་རྐྱེན་གཙོ་བོ་ཏང་ལ་ལྷག་བསམ་རྣམ་དག་ཡིན་དགོས་པ་དང་ཆབ་སྲིད་ཀྱི་རྒྱབ་ལྗོངས་གཙང་མ་དང་གོང་ས་མཆོག་དང་ཁ་བྲལ་བར་ངོ་རྒོལ་བྱེད་མཁན་ཞིག་ཡིན་དགོས་སྐོར་བཀོད་ཡོད་འདུག་ཐེངས་འདིའི་ལས་ཀའི་ས་མིག་ཁྲོད་ལྷ་ས་ནས་མི་བདུན་དང་གཞིས་རྩེ་ནས་མི་བཅུ་དྲུག་བཅས་བསྡུ་གི་ཡོད་པ་དང་ལས་ཞུགས་ཀྱི་ཆ་རྐྱེན་ཚང་མར་དམར་ཤོག་ཚོགས་པར་བློ་དཀར་བ་དང་མེས་རྒྱལ་གཅིག་གྱུར་ལ་འབད་བརྩོན་བྱེད་མཁན་ཡིན་དགོས་སྐོར་སོགས་བརྗོད་འདུག་ཡང་ཉི་འོད་ལགས་ཀྱིས་མུ་མཐུད་རྒྱ་ནག་གཞུང་གིས་བོད་མི་ཚོར་འཚོ་བ་དང་འབྲེལ་ནས་ཕྱོགས་གང་ཐད་ནས་ཆ་རྐྱེན་མང་དག་ཅིག་བཏོན་ཏེ་བཙན་བཙིར་དང་དབྱེ་འབྱེད་ཤུགས་ཆེར་བྱེད་བཞིན་ཡོད་སྐོར་བརྗོད་ཡོད། རྒྱ་ནག་གཞུང་གིས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་དང་བཙན་བྱོལ་བོད་མི་ཚོ་ཁ་བྲལ་བ་ཡིན་སྐོར་བརྗོད་ནས་བོད་ནང་གི་བོད་མི་ཚོར་རྣམ་པ་འདྲ་མིན་གྱི་ཐོག་ནས་ཁ་བྲལ་ལ་འཐབ་རྩོད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་བཞིན་ཡོད་པ་རེད། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱལ་སྤྱིའི་ཆོས་དད་རང་དབང་མཐུན་ཚོགས་ཀྱི་ཚོགས་གཙོས་བོད་བརྒྱུད་ནང་བསྟན་དང་བོད་ཀྱི་ཉེས་མེད་བཙོན་པ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྩོམ་པ་པོ་སྒོ་ཤེས་རབ་དེ་བཞིན་བོད་ཀྱི་བྱིས་པ་ཚོ་བོད་མིའི་སྲོལ་རྒྱུན་གྱི་སྤྱི་ཚོགས་དང་ཁ་བཀར་བ་བཅས་ལ་གཞིགས་ནས་གསལ་བསྒྲགས་ཤིག་སྤེལ་ཡོད་པ་ལྟར་གནད་དོན་དབྱེ་ཞིབ་པས་རྒྱ་ནག་གི་པཎ་ཆེན་རྒྱལ་མཚན་ནོར་བུ་ལ་དུས་ནམ་ཡང་པཎ་ཆེན་རིན་པོ་ཆེ་ལ་མངའ་བའི་སྐུ་དབང་དེ་ཐོབ་མི་སྲིད་ཅེས་དཔྱད་བརྗོད་སྤེལ་བ་སོགས་སྟག་ལྷ་རྒྱལ་གྱིས་བཅར་འདྲི་དང་ཕྱོགས་སྒྲིག་བྱས་པར་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་ལྟར། རྒྱལ་སྤྱིའི་ཆོས་ལུགས་རང་དབང་ངམ་ཆོས་ལུགས་དད་མོས་མཐུན་ཚོགས་ཀྱི་ཚོགས་གཙོས་སྤེལ་བའི་གསལ་བསྒྲགས་དེའི་ནང། ང་རང་རྒྱལ་སྤྱིའི་ཆོས་ལུགས་རང་དབང་ངམ་ཆོས་ལུགས་དད་མོས་མཐུན་ཚོགས་ཀྱི་ཚོགས་གཙོ་ཡིན་པའི་ཆ་ནས་བོད་བརྒྱུད་ནང་བསྟན་གྱིས་བྱམས་དང་སྙིང་རྗེའི་ནུས་པ་གོང་འཕེལ་ལ་བྱས་རྗེས་ཆེན་པོ་བཞག་པར་བསྟོད་བསྔགས་དང་རྗེས་སུ་ཡི་རང་ཡོད། བོད་བརྒྱུད་ནང་བསྟན་གྱིས་ལོ་རྒྱུས་ཁྲོད་ས་ཁུལ་དེ་དག་ཏུ་ནུས་པ་ཆེན་པོ་ཐོན་ཡོད་པ་མ་ཟད་བོད་སྤྱི་ཚོགས་སུ་མུ་མཐུད་ནས་ནུས་པ་ཐོན་བཞིན་ཡོད་ལ་ཁྱིམ་མཚེས་རྒྱལ་ཁབ་དང་གོ་ལ་ཧྲིལ་བོར་དགེ་མཚན་ལྡན་པའི་ཤུགས་རྐྱེན་ཐེབས་ཡོད་ཅེས་བོད་བརྒྱུད་ནང་བསྟན་ལ་ངོས་འཛིན་གནང་ཡོད་པ་རེད། དེ་མིན་གསལ་བསྒྲགས་ནང། བདག་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་གནས་སྟངས་ལ་དོ་སྣང་ཆེན་པོ་བྱས་ཡོད། མི་ལོ་སུམ་ཅུ་ཙམ་གྱི་རིང་ཁོང་གང་ན་བཞུགས་པ་དང་འཕྲོད་བསྟེན་སོགས་ཅི་ཡང་མི་ཤེས་པའི་གནས་སྟངས་ཆགས་ཡོད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ངོས་འཛིན་གནང་བའི་དགུང་ལོ་དྲུག་ཅན་གྱི་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གིས་བཙན་འཁྲིད་བྱས་རྗེས་ཚབ་ཏུ་བྱིས་པ་གཞན་ཞིག་བཞག་ནས་རྒྱ་གཞུང་ལ་བློ་དཀར་བའི་ཨ་ལད་པད་ཀོག་གི་ཆོས་ལུགས་དབུ་ཁྲིད་ཅིག་སྐྱེད་སྲིང་བྱེད་འདོད་ཀྱི་ཧམ་པ་བཅངས་ཡོད། རྒྱ་ནག་གཞུང་གིས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མའི་སྐུ་ཚེ་ཧྲིལ་བོ་ཆོས་ལུགས་དད་མོས་ཐོབ་ཐང་བཙན་འཕྲོག་བྱེད་ཨེ་ཡོང་གི་བློ་དོགས་ཡོད། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནི་རྒྱ་ནག་གཞུང་གི་ཆོས་ལུགས་དད་མོས་དང་རིག་གཞུང་སྐད་ཡིག་སྲོལ་རྒྱུན་གྱི་དབང་གིས་དྲག་གནོན་བྱས་པའི་བོད་མི་མང་བོའི་ནང་གི་གཅིག་ཡིན། དེའི་ནང་ན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་ཙམ་གྱིས་འཛིན་བཟུང་བྱས་པའང་ཡོད། དཔེར་ན་རྩོམ་པ་པོ་དང་སློབ་གསོ་བ་སྒོ་ཤེས་རབ་རྒྱ་མཚོ་ལགས་སུ་ལོ་བཅུའི་བཙོན་འཇུག་གི་ཁྲིམས་ཐག་བཅད་ལུགས་བཅས་བཀོད་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གི་པཎ་ཆེན་རྒྱལ་མཚན་ནོར་བུ་ལ་མཚོན་ན་བོད་མིའི་དད་པ་མེད་རྒྱ་ནག་གཞུང་གི་ཡིད་ཆེས་མེད་པས་དུས་ནམ་ཡང་པཎ་ཆེན་རིན་པོ་ཆེ་མཆོག་ལ་མངའ་བའི་སྐུ་དབང་དེ་ཐོབ་མི་སྲིད་ཅེས་དཔྱད་བརྗོད་སྤེལ་སོང། ད་ལྟའི་འདས་པའི་ལོ་ཉི་ཤུ་ནང་ལོགས་ལ་ང་ཚོས་བལྟས་དུས་དེའི་སྒང་ལ་ནི་གསལ་བོ་འདྲ་བོ་ཅིག་རེད། ད་དེ་ལ་ཕྱོགས་གཉིས་ནས་བལྟ་ན། ང་ཚོས་གསལ་བོ་མཐོང་གི་ཡོད་པ་རེད་སེམས་གི། ཕྱོགས་གཅིག་ནས། ཨ་ནི་རྒྱ་ནག་དམར་ཤོག་གཞུང་གིས་ཁོ་རང་ལ་རྒྱབ་སྐྱོར་བྱས་ནས་ཐབས་བརྒྱ་ཇུས་སྟོང་གིས་མི་དམངས་ནང་ལོགས་ལ་ཤུགས་རྐྱེན་བཟོ་ཡག་གི་ཐབས་ཤེས་འཐེན་གི་ཡོད་པ་རེད། ཡིན་ན་ཡང་བོད་མི་དམངས་ཀྱི་ངོས་ལེན་བྱེད་སྟངས་དང། བོད་མི་དམངས་ཀྱི་ངོས་ནས་པཎ་ཆེན་སྐུ་ཕྲེང་བཅུ་པ། ཡང་ན་ཡང་སྲིད་ཁྲི་བརྩེགས་ཤིག་གི་ངོས་འཛིན་དེ་མེད་ཡ་དེ་ད་སྤྱི་ཚོགས་ནང་གསལ་བོ་འདྲ་བོ་ཅིག་ཆགས་ཀྱི་འདུག། གཉིས་པའི་སྒང་ནས་རྒྱ་ནག་དམར་ཤོག་གཞུང་གིས་ཕྱོགས་གཅིག་ནས་ཁོ་རང་ལ་རྒྱབ་སྐྱོར་བྱས་ད་ཁོ་རང་ཚོ་གི་སྐུ་ཚབ་འདྲ་བོ་བྱེད་བཅུག་གི་ཡོད་རེད་དེ། ཡིན་ན་ཡང་ད་ཁོ་རང་གི་གནས་སྟངས་ད་དེའི་སྒང་ལ་ནི་པཎ་ཆེན་སྐུ་ཕྲེང་བཅུ་པ་ནང་བཞིན་གྱི་པཎ་ཆེན་རིན་པོ་ཆེ་ལ་འབབ་པའི་གོ་གནས་དབང་ཆ་དེ་ནང་བཞིན་རྒྱ་ནག་གཞུང་གིས་ཁོ་རང་ལ་ཡིད་ཆེས་མེད་པ། དེ་ཕྱོགས་གང་ནས་བལྟས་ཡང་དེའི་སྒང་ལ་རྒྱ་ནག་གཞུང་གིས་བེད་སྤྱོད་བྱེད་ཡ་ཅིག་མ་གཏོགས་ཁོ་རང་ལ་ཅིག་དོན་དངོས་སུ་པཎ་ཆེན་རིན་པོ་ཆེ་གི་སྐུ་དབང་ལ་དགོས་ཡ་གི་དང་པཎ་ཆེན་རིན་པོ་ཆེ་གི་སྒང་ལ་ཡོད་ཡ་གི་ཐོབ་ཐང་དང་དབང་ཐང་དང་ནུས་པ་ལ་སོགས་པ་དེ་མེད་པ་དེ་གསལ་བོ་འདྲ་བོ་ཞིག་རེད་སེམས་གི། དེ་བཞིན་དུ་རྒྱལ་སྤྱིའི་ཆོས་ལུགས་རང་དབང་ངམ་ཆོས་ལུགས་དད་མོས་མཐུན་ཚོགས་ཀྱི་ཚོགས་གཙོའི་གསལ་བསྒྲགས་ནང་རྒྱ་ནག་གཞུང་གིས་བོད་ས་ཧྲིལ་བོ་ནས་བོད་ཀྱི་རིག་གཞུང་རྩ་མེད་དུ་བཏང་དང་གཏོང་བཞིན་ཡོད་ལ་གཙོ་བོ་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་ཟེར་བའི་སྲིད་ཇུས་དང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་མ་འོངས་ཡང་སྲིད་ཐེ་བའི་བོད་བརྒྱུད་ནང་བསྟན་ཆོས་ལུགས་ཀྱི་བླ་མའི་སྤྲུལ་སྐུའི་ལམ་ལུགས་ལ་ཐེ་གཏོགས་བྱེད་བཞིན་ཡོད་པ་དང་དེའི་གཞི་རྒྱ་དང་ཁྱབ་ཁོངས་ཧ་ཅང་ཆེན་པོ་ཡིན་པས་མི་རྣམས་ཧང་སངས་ཡོད། དེ་མཚུངས་སུ་རྒྱ་ནག་གི་སྲིད་ཇུས་མང་བོའི་ནང་བོད་མི་ཚོས་རང་གི་རྩ་བའི་བླ་མ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་པ་བྱེད་མི་ཆོག་གོང་ས་མཆོག་གི་སྐུ་པར་དགོན་པ་དང་ནང་གང་དུའང་བཤམ་མི་ཆོག་དེ་མིན་བོད་ཀྱི་ཆོས་དང་རིག་གནས་ཀྱི་མཚོན་པའི་རླུང་རྟ་འཐེན་མི་ཆོག་པ་དང་བོད་ཀྱི་སྲོལ་རྒྱུན་དུས་ཆེན་མང་བོ་ཞིག་སྲུང་བརྩི་བྱེད་མི་ཆོག་དེའི་སྟབས་ཀྱིས་བོད་ཀྱི་དགོན་པ་དང་ཆོས་ལུགས་སྤེལ་ས་མང་བོ་ཞིག་ལ་ལྟ་སྐུལ་ནན་མོ་བྱས་ཡོད། ལོ་རྒྱུས་སོགས་སུ་གསལ་བ་ལྟར་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་མ་བྱས་གོང་བོད་ན་དགོན་སྡེ་སྟོང་དྲུག་ལྷག་ཡོད་རྒྱ་ནག་གིས་བཙན་འཛུལ་བྱས་རྗེས་བོད་ས་ཧྲིལ་བོ་ན་དགོན་པ་བཅུ་གསུམ་མ་གཏོགས་ལྷག་མེད། དཔེར་ན་ཉིས་སྟོང་བཅུ་དྲུག་ལོར་འཛམ་བུ་གླིང་གི་བོད་བརྒྱུད་ནང་བསྟན་སློབ་གླིང་ཆེ་ཤོས་བླ་རུང་སྒར་གཏོར་ནས་དགེ་འདུན་པ་དང་བཙུན་མ་སོགས་སྟོང་ཕྲག་མང་བོ་སློབ་གླིང་ནས་ཕྱིར་འཕུད་བཏང་བ་རེད། གནས་ཚུལ་ལྟར་ན་དགེ་འདུན་པ་དང་བཙུན་མ་མང་བོ་ཞིག་ལ་གདུག་རྩུབ་ཆེ་བའི་ལྟ་སྐྱོང་དང་ཆབ་སྲིད་སློབ་གསོ་སྤྲད་འདུག། རྒྱལ་སྤྱིའི་ཆོས་ལུགས་རང་དབང་ངམ་ཆོས་ལུགས་དད་མོས་མཐུན་ཚོགས་ཀྱི་ཚོགས་གཙོའི་བོད་དོན་སྐོར་གྱི་གསལ་བསྒྲགས་དེའི་ཐད་བོད་རྒྱ་ཡིག་རིགས་གཉིས་ཀྱི་རྩོམ་པ་པོ་དང་ཉམས་ཞིབ་པ་སྐུ་ཞབས་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་རྒྱལ་སྤྱིའི་སྒྲིག་འཛུགས་ཁག་གིས་བོད་དོན་གླེང་སློང་བྱས་དང་བྱེད་བཞིན་པ་དེས་རྒྱལ་སྤྱིའི་སྤྱི་ཚོགས་སུ་བོད་དོན་ལ་དོ་སྣང་གསར་བ་ཞིག་སླེབས་པ་མཚོན་ཡོད་ན་རང་རེའི་བོད་ལ་གཞུང་མང་གཉིས་ཀྱིས་ཀྱང་བོད་དོན་ཞུ་གཏུག་གིས་མཚོན་བོད་དོན་ལས་འགུལ་གང་ཐུབ་སྤེལ་དགོས་ཞེས་བསམ་ཚུལ་གསུངས་སོང།

བོད་ཀྱི་གནད་དོན་གྱི་སྒང་ལ་ཡིན་ན་ད་ཡི་རྒྱལ་སྤྱིའི་སྒང་ནས་དོ་སྣང་གསར་བ་ཅིག་ཡོང་བཞིན་པ་དེ་ཧ་ཅང་གི་གསལ་པོ་རེད། དེ་དང་གནད་དོན་གྱི་ཐོག་ཁྱབ་བསྒྲགས་བྱེད་མཁན་དང་ལས་འགུལ་སྤེལ་མཁན་འདི་ཡོངས་རྫོགས་གི་གོ་སྐབས་འདི་ངོ་སོ་ངེས་ད་དེ་ངས་ཉིན་ན་ད་ཚོགས་སྡེ་ཉིན་ན་འདི་ཙམ་མ་ཡིན་པ་རྒྱལ་སྤྱིའི་ཚོགས་སྡེ་མི་ལྔ་ལ་ད་བོད་དོན་འདི་རྒྱ་སྐད་ལས་རྒྱུ་དང་ནས་དེའི་སྒང་ནས་ཁྱབ་བསྒྲགས་ཨང་རྒྱོ་ཤི་རྒྱག་རྒྱུ་དེ་ཧ་ཅང་གི་གལ་ཆེན་རེད་བསམ་གི་འདུག། ཡང་གསར་སྒྲོག་དེའི་ནང། ལོ་སྔོན་མར་འཛམ་གླིང་རྒྱལ་ཚོགས་ཀྱི་ཆེད་མཁས་པ་ཁག་ཅིག་གི་སྙན་ཐོ་ལྟར་ན། རྒྱ་ནག་གཞུང་གིས་བོད་རིགས་བྱིས་པ་ས་ཡ་གཅིག་ཡས་མས་ཤིག་རྒྱ་ནག་གཞུང་གི་གཞི་རྒྱ་ཆེ་བའི་འཆར་གཞིའི་ནང་བཅུག་ནས་བོད་མི་ཚོ་གྲངས་མང་རྒྱ་རིགས་ནང་མཉམ་བསྲེས་བྱས་ཡོད་པ་དང་བྱ་སྤྱོད་དེ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་རྩ་དོན་དང་འགལ་ཡོད། བོད་རིགས་མི་ཐོག་གཅིག་ཁོང་ཚོའི་སྲོལ་རྒྱུན་གྱི་སྤྱི་ཚོགས་དང་ཁ་བཀར་བ་དེས་མི་རབས་དེའི་རང་གི་མིང་ཐོབ་དང་རིག་གནས་སྲུང་སྐྱོབ་ལ་དཔག་དཀའ་བའི་གནོད་འཚེ་ཐེབས་ངེས་ཡིན་ཞེས་སྐྱོན་བརྗོད་བྱས་པ་དང་ཆབས་ཅིག་ཏུ་རྒྱ་ནག་གཞུང་གིས་བོད་མིའི་མི་ཐོབ་ལ་གནོད་པའི་བྱ་སྤྱོད་ཐམས་ཅད་འཕྲལ་མར་མཚམས་འཇོག་རྒྱུར་སྐུལ་འདེབས་བྱས་པ་ཡིན། དེའི་ཁོངས་སུ་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་ད་ལྟའི་གནས་སྟངས་དང་བཙན་དབང་གིས་བོད་རིགས་བྱིས་པ་ཚོ་གཞུང་གི་བཅའ་སྡོད་སློབ་གྲྭར་འཇུག་པ། འགྲོ་བ་མི་ཚང་མའི་ཆོས་ལུགས་དད་མོས་རང་དབང་ལ་སྲུང་སྐྱོབ། བོད་ཀྱི་ཁྱད་དུ་འཕགས་པའི་ཐུན་མོང་མ་ཡིན་པའི་ཆོས་ལུགས་དང་རིག་གནས། སྐད་ཡིག་སོགས་རྩ་མེད་དུ་གཏོང་རྒྱུའི་སྲིད་ཇུས་རིགས་དང་བྱ་སྤྱོད་ཐམས་ཅད་ཐེ་ཡོད་ཅེས་བཀོད་འདུག། སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ནི་བོད་ཀྱི་བྱིས་པ་ཚོ་བཅའ་སྡོད་སློབ་གྲྭར་བཅུག་ནས་རྒྱ་བསྒྱུར་གྱི་སྲིད་ཇུས་སྤེལ་བཞིན་པའི་གནས་སྟངས་རྒྱལ་སྤྱིའི་སྤྱི་ཚོགས་སུ་ལས་འགུལ་སྤེལ་མཁན་གཙོ་བོའི་གྲས་ཡིན། ཁོང་ཉེ་ཆར་བསྐོང་བའི་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ལ་དུས་བཀག་བསྐྱར་དཔྱོད་གནང་སྐབས་བོད་དོན་ཞུ་གཏུག་ཆེད་ཕེབས་ཡོད་པ་རེད། སྐབས་དེར་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་ད་རེས་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཉི་ཤུས་བོད་ཀྱི་སྐོར་ལ་ཐད་ཀར་རྒྱབ་གཉེར་གནང་བ་དང་ལྷག་པར་བོད་ནང་དུ་བཅའ་སྡོད་སློབ་གྲྭ་བཙན་དབང་གིས་བཙུགས་ཡོད་པ་རྣམས་རྩ་མེད་བཟོ་དགོས་པའི་ནན་བརྗོད་བྱས་པ། ཉི་ཧོང་དང་ལི་ཐོ་ཝེ་ནི་ཡ་བཅས་སྔར་མེད་བོད་ལ་རྒྱབ་སྐྱོར་བྱེད་མཁན་གསར་དུ་བྱུང་བ་ནི་འཕེལ་རིམ་གསར་བ་ཞིག་ཡིན་པ་འགྲེལ་བརྗོད་གནང་ཡོད། རྒྱལ་སྤྱིའི་ཆོས་ལུགས་རང་དབང་ངམ་ཆོས་ལུགས་དད་མོས་མཐུན་ཚོགས་ནི་ཉིས་སྟོང་ཉི་ཤུ་ལོར་གསར་དུ་བཙུགས་པའི་རྒྱལ་ཁབ་ཉི་ཤུ་རྩ་བདུན་གྱིས་གྲུབ་པའི་རྒྱལ་སྤྱི་རང་བཞིན་ཅན་གྱི་ཚོགས་པ་ཞིག་རེད། ཚོགས་པ་དེའི་ལས་བྱ་གཙོ་བོ་ནི་འཛམ་གླིང་ཧྲིལ་བོ་ནས་ཆོས་ལུགས་དད་མོས་རང་དབང་ལ་སྲུང་སྐྱོབ་དང་སྐུལ་འདེད་བྱེད་རྒྱུ་དེ་རེད། དེའི་ཆེད་དུ་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱིའི་ཚོགས་པ་དང་སྒྲིག་འཛུགས་ཁག་དང་མཉམ་ལས་བྱེད་བཞིན་ཡོད་པ་རེད།

ས་མཚམས་དེ་ཁུལ་དུ་རྒྱ་ནག་གིས་གྲོང་སྡེ་གསར་སྐྲུན་བྱེད་བཞིན་ཡོད་འདུག་གོང་ཞུས་གསར་འགྱུར་ལས་ཁུངས་ཀྱིས་ཧོང་ཀོང་གི་གསར་ཤོག་ལྷོ་རྒྱ་ནག་གི་སྔ་དྲོའི་ཕོ་ཉ་ཞེས་པས་གཟའ་ཉི་མའི་ཉིན་སྤེལ་བའི་གནས་ཚུལ་ལུང་འདྲེན་བྱས་པར། རྒྱ་ནག་གིས་ད་ལྟའི་ཆར་འབྲུག་རྒྱལ་ཁབ་ཀྱི་ས་མཚམས་ཁུལ་དུ་གྲོང་སྡེ་གསུམ་འཛུགས་སྐྲུན་བྱས་ཟིན་ཡོད་འདུག།

མདོར་ན་རྒྱ་ནག་གཞུང་གིས་མཐའ་མཚམས་སྲུང་སྐྱོབ་ཁོ་ནར་དམིགས་ཏེ་ས་མཚམས་ཁུལ་དུ་མི་མང་གནས་སྤོར་བྱེད་འཇུག་གི་ཡོད་པ་མ་ཟད་གནས་སྤོར་བྱས་ཟིན་པའི་མི་མང་གི་མ་འོངས་མདུན་ལམ་དང་འཚོ་བ་བརྟན་པོ་མེད་སྐོར་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། Australia རྩོམ་པ་པོ Yang Hengjun ལ་རྒྱ་ནག་གཞུང་གིས་སྲོག་ཁྲིམས་ཕྱིར་འགྱངས་བྱས་པར་ཁོང་གིས་གོང་གཏུག་བྱ་རྒྱུ་མིན་པ་རེད་འདུག

ཨོ་སི་ཀྲོ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨཱལ་བ་ནི་སི་གིས་ཁྲིམས་ཆད་དེ་ནི་ཁོང་ཁྲོ་ལངས་གཞི་ཞིག་རེད་ཅེས་གསུངས་པ་མ་ཟད། རྒྱ་ནག་དང་ཨོ་སི་ཀྲོ་ལི་ཡ་གཉིས་བར་ལོ་མང་པོའི་རིང་གི་ཛ་དྲག་ཅན་གྱི་ཕྱི་འབྲེལ་གནས་སྟངས་དེའི་རྗེས་སུ་ཉེ་དུས་ཀྱི་ཕྱོགས་གཉིས་ཀྱི་འབྲེལ་བ་བསྐྱར་ལོག་ལ་འཇིགས་སྣང་སྐུལ་བཞིན་ཡོད་སྐོར་གསུངས་འདུག། གཡང་གི Australia ར་ཡོད་པའི་བུ་གཉིས་ཚུད་པའི་ནང་མི་དང་དགའ་ཉེ་གྲོགས་པོ་བཅས་ཀྱིས་གཟའ་ལྷག་པར་གསལ་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་དུ་གཡང་གིས་སྲོག་ཁྲིམས་ལག་བསྟར་ཕྱིར་འགྱངས་བྱས་པའི་ཐག་གཅོད་དེར་གོང་གཏུག་ཞུ་རྒྱུའི་ཁྲིམས་མཐུན་ཐོབ་ཐང་འདོར་རྒྱུ་ཡིན་པའི་ཐག་བཅད་ཡོད་སྐོར་གསལ་འདོན་བྱས་འདུག། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་འདིའི་ནང་དུ་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་སྐབས་གང་གླེང་གི་ཡོད་དམ་ཞེས་པའི་ཚན་པ་དྲུག་པ། ལྷ་འབྲུམ་གྱི་མིང་ཐོག་ནས་རང་སྲོག་དོར་བའི་མཆོད་འབུལ་ཞེས་པ་དེའི་དུམ་བུ་དང་པོ་དེ་ངས་རྒྱང་བསྲིངས་བྱས་པར་གསན་རོགས་གནང། གསན་མཁན་རྣམ་པ་སྐུ་ཁམས་བཟང། ད་གོང་ནས་ངོ་སྤྲོད་བྱས་པའི་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་བའི་སྐབས་གང་གླེང་གི་ཡོད་དམ། ཞེས་པའི་ཚན་པ་དྲུག་པ། ལྷ་འབྲུམ་གྱི་མིང་ཐོག་ནས་རང་སྲོག་དོར་བའི་མཆོད་འབུལ་ཞེས་པའི་དུམ་བུ་དང་པོ་དེ

ཡང་སྙིང་ལྷ་འབྲུམ་གྱི་ནད་དེ་རེད་དམ་ཡང་ན་ལྷ་འབྲུམ་གྱི་ནད་མ་ཡིན་པར་གཞན་ཞིག་རེད་དམ། དེར་གསང་བའི་གནད་དོན་གཞན་དང་གསང་བ་གཞན་ཞིག་ཡོད་སྲིད་པ་རེད་དམ། འབུམ་རམས་པ་བློ་བཟང་ཡོན་ཏན་གྱི་དཔྱད་རྩོམ་སྨན་དཔྱད་བྱེད་ནོར་ཤོར་བ་རེད་དམ་ཡང་ན་སྲིད་དོན་གྱི་ལྐོག་གསལ་ཅིག་རེད་ཕྱི་ལོ་གཅིག་སྟོང་བདུན་བརྒྱ་བརྒྱད་ཅུ་ལོར་ལྷ་འབྲུམ་ནད་ཀྱི་རྐྱེན་གྱིས་དགོངས་པ་རྫོགས་པའི་པཎ་ཆེན་བློ་བཟང་དཔལ་ལྡན་ཡེ་ཤེས་ལ་བསྐྱར་དུ་དཔྱད་ཞིབ་བྱས་པ་ཞེས་པའི་ནང་དྲི་བ་བཏོན་པར། གསོལ་སྨན་ཕུལ་མཁན་གྱི་བླ་སྨན་པ་གཉིས་པོར་མཚོན་ན་སྔོན་ལ་བརྗོད་པ་བཞིན་སྨན་གང་རུང་ཞིག་གིས་ལྷ་འབྲུམ་ནད་བཅོས་ཐུབ་མེད་པ་རེད། དེ་མིན་ན་བླ་སྨན་པ་གཉིས་ཀས་སྨན་དཔྱད་བྱེད་ནོར་ཤོར་ཏེ་པཎ་ཆེན་རིན་པོ་ཆེར་སྨན་ནོར་ནས་ཕུལ་བ་རེད་དམ།

སྔོན་ལ་པེ་ཅིན་དུ་ཡོང་སྟེ་སྔོན་འགོག་གི་རིམས་སོན་བཏབ་དགོས་པ་དང་སློབ་གསོ་བྱེད་དགོས་པ་ཟེར་བ་སོགས་ཡོད། འདི་ལྟར་མི་ཚེ་གཅིག་གི་རིང་ལྷ་འབྲུམ་ནད་ལ་འཇིགས་སྐྲག་ཆེན་པོ་འདི་འདྲ་བྱུང་ཡོད་ན་ཡང་ལྷ་འབྲུམ་ནད་དེ་སྙུང་ཡོད་མེད་ཁ་གསལ་མེད་པའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པར་ཐུགས་རྒྱ་ཟིན་པོ་བཟོས་ནས་འབད་བརྩོན་ཆེན་པོས་པེ་ཅིན་དུ་གདན་འདྲེན་ཞུས་ཤིང། དེ་ཡང་ཁོང་གི་མེས་པོས་ལྷ་འབྲུམ་སྙུང་མྱོང་མེད་པའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་ལྔ་པར་ཞུ་སྟངས་བཞིན་གཅིག་པ་རེད་འདུག་པས། བསམ་བློ་ཨུ་ཚུགས་ཚ་བོ་དེ་ཡང་རྒྱལ་ཁའི་བ་ཞིག་རེད་དམ་ཞེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན།

རྒྱལ་བ་སྐུ་འཕྲེང་བདུན་པ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་པའི་རྗེས་དོན་དངོས་ཐོག་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པས་མཐོ་སྒང་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐོག་ཐུགས་འགན་བཞེས་ནས་ཡོད་པ་སྟེ། རྒྱལ་བ་སྐུ་འཕྲེང་བརྒྱད་པ་ཁོང་གིས་རྩད་འཚོལ་གནང་བ་མ་ཟད་ད་དུང་ཁོང་གི་ཚ་བོ་རེད། དེའི་རྗེས་ཁོང་ལྷ་སར་ཐེངས་མང་ཕེབས་ཤིང་སྐུ་ན་ཆུང་བའི་རྒྱལ་བ་སྐུ་འཕྲེང་བརྒྱད་པར་དབང་ལུང་སྡོམ་པ་དང་བཀའ་ཁྲིད་གནང་གི་ཡོད་ཅིང་ཕོ་བྲང་པོ་ཏཱ་ལར་བཞུགས་ཐེངས་གཅིག་ལ་ཟླ་བ་ཁ་ཤས་དང་ཐ་ན་ལོ་གང་བོར་བཞུགས་ཀྱི་ཡོད། གཞན་ཡང་ཐ་ན་ཉེ་འཁོར་གྱི་རྒྱལ་ཁབ་འབྲུག་དང་རྒྱ་གར་དབྱིན་ཇིའི་གཞུང་ཕན་ཚུན་དམག་འཐབ་ཀྱི་རྩོད་གླེང་ཡོང་སྐབས་འབྲུག་གི་རྒྱལ་པོས་ཁོང་འདུམ་འགྲིག་ལ་གདན་འདྲེན་བྱས་ཡོད། གོང་མ་ཆན་ལུང་གིས་ཕོ་ཉ་ཐེངས་གཉིས་མངགས་གཏོང་གིས་ཁོང་ལ་གསེར་གྱི་ཆོ་ལོ་དང་གསེར་གྱི་ཐམ་ཀ་ཕུལ་ནས་མཐོ་སྒང་བོད་ཀྱི་ཆེས་བཀུར་འོས་པའི་མི་སྣར་ངོས་འཛིན་བྱས་ཏེ་གང་ཐུབ་ཀྱིས་འཐབ་ཕྱོགས་གཅིག་གྱུར་བྱས་ཡོད། གཉིས་པ་ནི་རྒྱལ་བ་སྐུ་འཕྲེང་བརྒྱད་པ་མཆོག་ཁོང་གི་ཚ་བོ་ཡིན་པ་མ་ཟད་སོག་པོའི་ཆེས་མཐོའི་ཆོས་ཕྱོགས་ཀྱི་དབུ་ཁྲིད་ཁལ་ཁ་རྗེ་བཙུན་དམ་པ་སྐུ་འཕྲེང་བཞི་བ་ནི་ཁོང་གི་ཡང་ཚ་དང་རྒྱལ་བ་སྐུ་འཕྲེང་བརྒྱད་པའི་སྐུའི་གཅེན་པོའི་བུ་ཡིན་པ་དང་ད་དུང་ཁོང་གི་ཡུམ་ནི་ལ་དྭགས་རྒྱལ་པོའི་སྲས་མོ་རེད་བཀའ་བརྒྱུད་ཀྱི་ཞྭ་དམར་བ་སྐུ་འཕྲེང་བཅུ་བ་ནི་ཁོང་གི་གཅེན་པོ་རེད་ལ་སྐད་གྲགས་ཡོད་པའི་བུད་མེད་ཀྱི་སྤྲུལ་སྐུ་བསམ་སྡིང་རྡོ་རྗེ་ཕག་མོ་ནི་ཁོང་གི་ཚ་མོ་ཡིན་ཞིང།